གཞན་པར་དེ་ཚོ་ཚང་མ་སྙན་ཞུའི་མོ་ཁ་ཅིག་འདི་ཅི་ན་ཅི་རུ་ཟེར་ཡ་ཅེས། དེ་ནས་དམ་རྒྱུད་ཡོངས་རྫོགས་དེ་ལ་ཚེས་པ་བཅོ་ལྔ་ལ་སངས་རྒྱས་རེད། ཚེས་པ་བཅོ་ལྔ་ལ་འཁྲུངས་རེད། འདི། ལ་ཚེས་པ་བཅོ་ལྔ་མྱ་ངན་འདས་བསམ་རྒྱུ་རེད་འདི་ངས་དངུལ་རྩིས་ཞུ་མེད་དེ་འདི་ནའང་བྲིས་བཞག་ར་བ་འདི་ཁྱེད་འབག་བྱེད། ད་དེ་ནས་མངོན་པའི་གཞུང་ལ་ཉམས་ཉེས་ཞུ་བྱ་སྐོར་ལ་ད་རྩ་བའི་ས་བཅད་འདི་གསུམ་ཡིན་ད། དང་པོ་ནང་པའི་བཀའ་བསྡུ་རིམ་པ་གསུམ་འདིའི་བཤད་དགོས་ར་བ། དང་པོ་འདི་དངོས་པོ་འདི་རྫུན་གཞི་ཅན་ར་བ། འདིའི་མཇུག་ལ་ཡང་སྡེ་སྣོད་གསུམ་གྱི་ངོས་འཛིན་བྱེད། དང་འདི་དོན་བྱེད། འདིའི་མཇུག་ལ་ཡང་ཆོས་མངོན་པའི་གོ་དོན་བྱེད། འདིའི་རྗེས་ལ་ཡང་ཆོས་མངོན་པ་གོང་འོག་གི་གཞུང་ངོས་འཛིན་བྱེད།

ངོ། སྡེ་བདུན་བྱས། གནས་བརྟན་སྡེ་པའི་བཀའ་སྡེ་སྣོད་གསུམ་དེའི་བྱས། ད་འདི་ན་ད་ངས། ཆ་ཚང་ཞུས་དེ་ན་ཞུ་བར་ཟེར་ཏེ། ད་བཀའ་སྡེ་སྣོད་གསུམ་ནང་ལོགས་ལ་ཡང་ཚུལ་བསྟན། མངོན་པའི་ནང་ལོགས་ལ་ཡང་ཆོས་ཀྱི་ཚོགས་ཟེར་ངས་རྫུན་མངོན་པ་སྡེ་བདུན་ཅིག་རེ་ཞུས། ད་མངོན་པའི་སྡེ་བདུན་ནང་ལ་ཡང། ཆོས་ཀྱི་ཚོགས་ཟེར་གནས་ལ་ཡང། ལེའུ་ག་ཚོད་ཡོད་ལབ་པས་ན། ལེའུ་བརྒྱ་དང་ཉི་ཤུ་རྩ་གཉིས་ཡོད་རེད། ལེའུ་ཟེར་མཁན་མ་རེད་དེའུ་གཉིས་བཏང་བ་རེད། གསུམ་ཚན་དེ་འདྲས་ཉི་ཤུ་རྩ་གཉིས་དང། ཨ་ནི་གཉིས་ཚན་དེ་འདྲས་བརྒྱ་ཐམ་པ་ཅིག་རེད། དང་པོ་དང།

དབང་པོ་གཉིས་རྣམ་འབྱེད་རྐྱེན་གྱི་རྣམ་པར་འབྱེད་པ། དྲན་པ་ཉེར་བཞག་རྣམ་འབྱེད་ཡང་དག་སྤོང་བའི་རྣམ་འབྱེད། རྫུ་འཕྲུལ་རྐང་པ་བཞི་རྣམ་འབྱེད་བྱང་ཆུབ་ཡན་ལག་བདུན་རྣམ་འབྱེད། འཕགས་ལམ་ཡན་ལག་བརྒྱད་རྣམ་འབྱེད་བསམ་གཏན་བཞི་རྣམ་འབྱེད་ཚད་མེད་བཞི་རྣམ་འབྱེད། བསླབ་པ་ལྔའི་རྣམ་འབྱེད་སོ་སོ་ཡང་དག་པར་རིག་པ་བཞི་རྣམ་འབྱེད། ཡེ་ཤེས་ཀྱི་རྣམ་འབྱེད་ཕྲན་ཚེགས་ཀྱི་རྣམ་འབྱེད་ཆོས་ཀྱི་སྙིང་པོའི་རྣམ་འབྱེད་སུམ་ཅུ་བཅོ་བརྒྱད། ད་དེ་ནས་ལྟ། རིགས་སུ་བ་དེ་ད་ལེའུ་མན་ངས་མ་མེད། ད་དེ་ནས་མར་གསུམ་པ་དེ་ལ་ཡང་ཁམས་ཀྱི་གཏམ་ཟེར་ཞེས་དང་དེ་ནང་ལོགས་ཡང་ལེའུ་ག་ཟེར་ཞེས་པས་ན།

འདི་ཟེར་བས་ན་དེ་ལ་ངས་དེ་གཅིག་ལྷ་གཡོག་ཅིག་བསྒྱུར་ཞེས་བྱ་ལ་ཟིན་ན་བྱུང་བ་ཕན་ཐོགས་པ་ཡོད་ར་བཟང་པོ་འདུག་མང་ཆེ་དགོངས་པ་དེ་འདྲ་ཡོད་སྐད་ཆ་རེད། དེ་བསྒྱུར་ཐུབ་ན་ཡག་པོ་འདུག་བསམ་ངས་ག་ཚོད་སྙན་མ་ངས་བདེ་བ་མ་རེད་ང་དེ་བསྒྱུར་ཐུབ་མེད་གང་ཟེར་ན་ཕ་གི་དེའི་པཱ་ལི་ནང་ཡོད་ར་བ། ཧིན་དི་ནང་འདུག་ལབ་ན་ང་ཚོས་བསྒྱུར་དགོས་བསམ་སོང་ད་ནི་དེ་མི་མང་པོས་ལབ་པས་དེ་བསྒྱུར་ཐུབ་ན་ཡག་པོ་འདུག། དེ་འདྲ་ཞུ་ཞུ་བྱུང། འོ་དེ་བྱས། ད་འདི་ནང་ལ་སྐད་ཆ་ག་རེ་ཡོད་རེད་ཟེར་ཞུས་པས་ཡིན་ན་འདི་ནང་ལ་ཡང་གནས་བརྟན་སྡེ་པ་ལས་གཞན་པའི་ཕལ་ཆེན་སྡེ་པ་གནས་མ་བུ་པའི་སྡེ་པ་མང་སྟོན་པའི་སྡེ་པ་བྱང་ཕྱོགས་ཀྱི་སྡེ་པ་ཉི་འོག་པའི་སྡེ་པ་ཤར་གྱི་རི་བོ་པ་མང་པོས་བཀུར་བའི་སྡེ་པ་ཡོད་རོ། སྡེ་པའི་ལྟ་གྲུབ་ཀྱི་བཞེད་པ་དང། བཞེད་པ་རྣམས་ཟེར་དྲི་བའི་ཚུལ་དུ་བཀོད་ནས་དེ་ནས་གནས་བརྟན། ལུགས་ལྟར་ཟེར་དགག་པ་རྒྱས་པར་བཀོད་པའི་ལྟ་གྲུབ་ཀྱི་གཞུང་གལ་ཆེ་ཞིག་ཡིན་ཟེར། བོད་སྐད་དུ་བཞུགས་མེད་ཟེར་ལབ་ཡས་མ་རེད་ཟེར་བོད་སྐད་དུ་བསྒྱུར་ངེས་པར་ངེས་པར་དུ་བསྒྱུར་དགོས་པར་སྣང་ངོ། སངས་རྒྱས་ཀྱི་གསུང་མ་ཡིན་ཡང་རུང་ད་འདི་རེད་ཁོ་ཚོས་འདི

དེར་མདོ་ཁ་གྲངས་ག་ཚོད་ཟེར་ན་ལུང་རིང་པོ་ལ་མདོ་སུམ་ཅུ། ལུང་བར་མ་ལ་ཉིས་བརྒྱ་ཉི་ཤུ་རྩ་གཉིས། སམ་ཡུག་ནི་ཀཱ་ཡ་ཟེར་ན་ཡང་ལུང་ཡང་དག་ལྡན་པ་ལ་ཡང་སུམ་བརྒྱ། གཅིག་སྟོང་སུམ་བརྒྱ་དྲུག་ཅུ་རེ་གཉིས། ལུང་གཅིག་ལས་འཕྲོས་པ་ལ་ཡང་ལེ་ཚན་མདོ་ལྔ་བཅུ་ང་གཉིས། ད་ནི་ལུང་སིལ་བུ་ཟེར། ད་ལུང་སིལ་བུ་ཁོ་ཚོས་དཔེར་ན་བཅོ་ལྔ་འདུག་པ། ང་ཚོས་དེ་ལ་ཡང་དཔེར་ན་བཅོ་ལྔ་ཡོད་ས་མེད། དཔེར་ན་བཅུ་ཟེར་ན་ཉུང་བས་ཟེར་ག་ཚད་མང་པོ་ཞིག་ཁོ་ཚོས་དཔེར་ན་བརྩིས་བཞག་ཡོད། སངས་རྒྱས་ཀྱི་གསུང་མ་ཡིན་ནའང་ཁོ་ཚོས་གསུང་ནང་བཅུག་བཞག་ཡོད་རེད་བ། དེ་ནི་ཁོ་ཚོས་དེ་མ་བསྡུས་པ་བསྡུ་བྱ་གསུང་གི་འདུག། ད་དེ་རྙོག་གྲ་ཚང་མ་དེ་རེད། མངོན་པ་སྡེ་བདུན་དེ། ཁོ་ཚོས་དཔེར་མངོན་པ་སྡེ་བདུན་ནི་ཡང་ཚང་མ་སངས་རྒྱས་གསུང་ནང་རང་བརྩིས་བཞག་ཡོད་རེད་བ།

སྡེ་སྣོད་གསུམ་དེ་མར་རྒྱས་པར་བྱས་ན་གནས་བརྟན་སྡེ་པ་བྱས་སོང་བྱས་ན་དགུ་རེད། གསུང་རབ་ཡན་ལག། ང་ཚོ་བཅུ་གཉིས་ཡིན་པ་ཁོ་ཚོ་གསུང་རབ་ཡན་ལག་དགུ་བཞག་གི་རེད། ང་ཚོས་ཡིན་ན། གནས་བཅུ་གཉིས་བཞག་གི་ཡོད་པ། ད་ལྟའི་ངས་འོག་ཏུ་བྲིས་ཡོད། མདོ་སྡེ་དབྱངས་བསྙད་ལུང་དུ་བསྟན་ཚིགས་བཅད་ཆེད་བརྗོད་གླེང་གཞི་དང་རྟོགས་བརྗོད་དེ་ལྟ་བུ་བྱུང་དང། སྐྱེས་རབས་ཤིན་ཏུ་རྒྱས་པ་དང་རྨད་བྱུང་གཏན་ལ་དབབ་པ་སོགས་འདི་ང་ཚོས་ད་བྱས། ཁོ་ཚོས་དེ་ག་འདྲ་ཟེར་ན། ཐ་མ་དེ་གསུམ་དུ་བ་དང་དགུ་དགུ་ནི་ཉན་ཐོས་ལུགས། ཐ་མ་གསུམ་དུས་ཐེག་ཆེན་ལུགས་ས་དེ་ང་རང་ཚིགས་བཅད་དང་ཟུར་ལུགས་བཟོས་ཤིག། ད་འདི་འདྲ་བྱས་ན། གསུམ་དེ། ཐེག་ཆེན་དེ་དེ་གསུམ་དེ་ཡར་བཅུག་པ་ཡིན་ན་ང་ཚོས་ཐེག་ཆེན་བྱ་རོགས། དགུ་དེ་ཡིན་ན་མདོ་སྡེ་ནས་མར་དགུ་ཡིན་པ་དེ་ཡིན་ན་ཉན་ཐོས་སྡེ་པ་རེད།

དེ་གཅིག་དེ་སྐད་ཅིག་དེ་དེ་དེ་འདྲའི་ཆུ་མཚོན་དང་ལབ་ཡོད་རོ། ད་ད་ལྟ་ང་ཚོས་དེང་སང་མཁས་པ་དེ་ལབ་གི་ཡོད་མ་རེད། དེ་བང་བང་རིམ་དང་དེ་ཁ་ཁ་རེད་ནོར་བཞག་ལབ་པ་ད་དེ་དེང་སང་མཁས་པ་ག་ལ་བར་ཟེར་ན། ཡང་དག་འགྲོ་བའི་རྣམ་གྲངས་ཟིན་དང་པོ་བཞག་པ་རེད། ཆོས་ཕུང་པོ་གཉིས་པ་བཞག་པ་རེད། གདགས་པའི་བསྟན་བཅོས་དེ་གསུམ་པ་བཞག་པ་རེད། རྣམ་ཤེས་ཚོགས་དེ་བཞི་བ་བཞག་རབ་ཏུ་འབྱེད་པ་དེ་ལྔ་བ་བཞག། ཁམས་ཀྱི་ཚོགས་དེ་དྲུག་པ་བཞག། ཨ་ནི་དེ་འདྲའི་ཡེ་ཤེས་འཇུག་པ་བདུན་པ་བཞག་པ་རེད། ཡེ་ཤེས་འཇུག་པ་ཐ་མ་བརྩམས་པ་རེད། གང་ཡིན་ཟེར་ན།

འདི་ནི་འོ་དོ། མངོན་པ་སྡེ་བདུན་གྱི་གཞུང་ལ་བརྟགས་ན་གསལ་བ་སྟོན་པས་ཐོག་མར་དངོས་པོ་དེའི་དོན་དུ་ཕུང་པོ་དང་ཁམས་དང་སྐྱེ་མཆེད་དང་མཚན་ཉིད་ལྷན་ཡར་ཡོད་དང་ལྷག་པར་ཚོར་བའི་ཕུང་པོ་ལྟ་བུ་ཞིག་ལ་མཚོན་ནའང་སྐབས་མང་པོར་ཚོར་བའི་རྣམ་གཞག་གསུངས་པ་རྣམས་ཕྱིས་གུང་བསྒྲིགས་ཏེ་སྡེ་ཚན་དང་གྲངས་ཀྱི་གྲངས་སུ་བཀོད་དེ་ཕྱོགས་གཅིག་ཏུ་གཏན་ལ་ཕབ་སྟེ་བརྩམས་པའི་གཞུང་ཀུན་གྱི་ཐོག་མ་ཉིད་དུ་ཡིན་པར་སྣང་ངོ། གཞུང་འདི་དང་འཕགས་པ་གནས་བརྟན་སྡེ་པའི་མངོན་པའི་སྡེ་བདུན་གཉིས་ལ་རྣམ་འབྱེད་ཞུ་བ་གཉིས་སུ་ལེའུ་གོ་རིམ་ཙམ་མ་གཏོགས་ནང་གསེས་བརྗོད་དོན་གཅིག་ལྟ་བུར་སྣང་བས་ཨ་ནེ་དཔྱད་པ་བྱ་བ་དང་ཉམས་ཞིབ་བྱ་བ་དགོས་འདུག་ཟེར་དེའི་སྙིང་ཁར་ཞིབ་འཇུག་བྱེད་རོགས་ཅེས་ལབ་ཡག་དེ་མངོན་པ་སྡེ་བདུན་གྱི་སྐོར་ལ་ཡ་ན་འདིའི་སྐོར་ཡང་དག་འགྲོ་བའི་རྣམ་གྲངས་དེ་ཚུལ་བ་ཆ་འབེབས་མི་འོས་པ་རེད། ད་ལྟ་འདི་སྟབས་ཡ་འདིའི་སྟབས་ཉེས་པ་ཅིག་ལ་འདི་བོད་ཡིག་ནང་ཡོད་མ་རེད་ཡིན་ན་དེ་ཟིན་ན་དཔེ་ཡག་པོ་དེ་ནས་འདི་གི་སྙིང་དོན་རག་གི་རེད། ད་གཉིས་པ་དེ་ཆོས་ཀྱི་ཕུང་པོའི་ནང་ལོགས་ལ་ཡ་ལེའུ་ག་ཚོད་ཡོད་མེད་དེ་མ་གཅིག་བ་ཉི་ཤུ་རྩ་གཅིག། གདགས་པའི་བསྟན་བཅོས་ནོར་བ་ལ་ཡ་ང་ཚོར་དེ་བོད་ཡིག་ནང་ཡོད་དེ་ངེད་ནང་དེ་བཀོད་ཡོད་དེ་ངེད་སྡེ་ཚན་སོ་སོར་ག་ཚོད་ག་ཚོད་ཡོད་མེད་དེ་ནི་མར་བཀོད་ཡོད། དེ་བཅས། བ། དེ་ནས་ཁམས་ཀྱི་ཚོགས་འདི་དང། རྣམ་ཤེས་ཚོགས་གཉིས་ནང་ལ་ལེའུ་ག་ཚོད་ཡོད་པ་འདི་རང་གི་རབ་དབྱེ་ཚན་པ་བཞི་དང་ཚོར་བ་ལ་ཡ་དེ་ནས་རབ་བརྒྱད་བརྒྱད་བརྒྱ་བརྒྱ་ཞག་སྟོང་བ་འདི་བཅས། རྣམ་ཤེས་ཚོགས་ནང་ལ་ལ་ལེའུ་ག་ཚོད་ག་ཚོད་ཡོད་མེད་དེ་ཚང་མ་ངེད་དེ་མར་བཀོད་ཡོད། ཚེ་དང་ཤུགས་མ་བ་བཅས།

བསྟན་བཅོས་ཆེན་པོ་འདི་རྒྱ་ནག་གི་སྐད་དུ་ཐོག་མར་ཕྱི་ལོ་དུས་རབས་ལྔ་པའི་ནང་ཨ་ན་ལོ་ཙཱ་བ། Buddha Varma། ཡིས་བསྒྱུར་བ་ཤེས་བྱིངས་སུ་ལྷགས་པ་ཕྱི་ལོ་དུས་རབས་བདུན་པའི་ནང་མཁན་པོ་ཐང་སང་གིས་ཆ་ཚང་བར་བསྒྱུར་ས་འདིར་བ། ད་ལྟ་ཡིན་སྐད་ཆ་ག་རེ་བཤད་ཡོད་ཟེར་ན། བྱེ་བྲག་བཤད་ཆེན་མོ་དེ་ང་ཚོའི་བོད་ཡིག་ནང་ལ་ཡ་སྔོན་མ་བསྟན་པ་སྔ་དར་སྐབས་སུ་གཅིག་བསྒྱུར་ནས་ཏོག་ཙམ་ཞིག་ལྷག་ཡོད་ཟེར་ཞུ་ལུ་ཡ་ཆབ་པའི་ཡི་གེར་སླེ་ཨ་ནི་དང་པོ་རྒྱ་ནག་མ་བྱུང་ནས་ཆབ་པའི་དཔེ་ཁས་ཡོད་པ་དེའི་ཐད་དེ་དབུས་པ་བློ་གསལ་གྱིས་དཀར་ཆག་དེ་ནང་ལ་སེར་གྱི་དུ་བ་དགོན་པ་ཞིག་ནང་ལ་ཡོད་རེད་ཟེར་ནས།

བསྟན་ཡོད་བསྟན་མེད་གཟུགས་སོགས་ཀྱི་རྣམ་གཞག་ཕྲ་རགས་ཀྱི་རྣམ་དབྱེ་སོགས་གང་ལྟར་ཡང་ཁ་ཆེ་བྱེ་བྲག་སྨྲ་བའི་འདོད་པའི་ཞིབ་ཅིང་ཕྲ་བ་རྒྱས་པའི་ཞིབ་ཅིང་རྒྱས་པ་མདོ་སྡེ་བའི་ཤན་ཞུགས་པ་མ་ལུས་པ་རྟོགས་པ་ཆུ་ནི་བརྒལ་བའི་ནུས་པ་དེ་ཡོད་བཞིན་ད་ལྟའི་སྙིང་རྗེ་སྐད་ཆེན་པོ་ཞུགས་རེས་ཡོད་དེ་རེད། ད་འདི་ཆོག་ལ། མངོན་པ་འདི་སྟེ་མངོན་པ་སྡེ་བདུན་བྱུང་བ། ད་འདི་བྱས། ད་འདི་སྐད་ཅེས་གནད་འགག་དེ་ནས་མར་ལེགས་བསྡུ་བ། འཕགས་པ་གནས་བརྟན་སྡེ་པའི་སློབ་དཔོན་ཆེན་པོ་སངས་རྒྱས་ལྷའི་དགོངས་ཚུལ་ལྟར་ན།

གནས་ཡང་མ་བརྒལ་བའི་གཉེར་ལ་ཡང་སོས་ལ་དུས་དེའི་ཁོང་ན་མཉམ་པ་ཐོ་རངས་སངས་རྒྱས་རེད་པ་ཐོ་རངས་སྐབས་སུ་ནི། དེའི་དངོས་སུ་དེ་ནི་ཡང་ཁོ་ན་གི་དེ་ལ་ཡང་ཉམས་ཤིང་སྣང་བྱེད་ནི། ནི་དེ། ནི་དེ་ནི་ཡན་ལག་བཅུ་གཉིས་དེ་ལུགས་འབྱུང་ལུགས་ལྡོག་ཁོང་ནས་མཁྱེན་པ་རེད་ཟེར་ནས་ཁོ་ཚོས་དེ་ནི་མ་ཚིག་གི། དེའི་དུས་ཚོད་དེ་མ་མོ་དེ་བ་དེ། གནས་བརྟན་སྡེ་པའི་ལུགས་ཆོས་མངོན་པ་སངས་རྒྱས་ཀྱི་བཀའ་ཡིན་ཏེ་དེའི་ཐ་སྙད་རྙིང་པ་མ་ཏྲི་ཀ་དེ་མ་མོ་ཞེས་བརྗོད་ཟེར་མ་མོ་ནི་སྟོན་པས་རྡོ་རྗེ་གདན་དུ་ནམ་གྱི་ཆ་སྨད་ལ་རྟེན་འབྲེལ་ཡན་ལག་བཅུ་གཉིས་ལུགས་འབྱུང་ལུགས་ལྡོག་མངོན་སུམ་རྟོགས་པའི་ཚེ། ཆོས་མངོན་པ་ཡང་དེའི་དུས་སུ་མངོན་སུམ་རྟོགས་སོ་ཞེས་བརྗོད་དེའང་སངས་རྒྱས།

གཅིག་ཡི་གེ་བཞུགས་རོགས་དང་ལྷ་ཡུལ་སྟེང་ལ་ཡང་ད་འདི་སྐད་ཅེས་ཞུ་གི་དང་འདི་ལ་ཡང་མངོན་པ་གསུངས་པ་རེད། འདི་ལ་སངས་རྒྱས་བཅོམ་ལྡན་འདས་ཉིན་རེ་བཞིན་རེ་བ། ཨ་ནི། འདི་ཡི་གེར་ཨ་མ་ལས་ཆོས་གསུང། ཨ་ནི། ད་ཁོ་ཚོས་འདི་བྲིས་འདུག་ད། སངས་རྒྱས་ཀྱི་སྤྲུལ་པའི་སྤྲུལ་པ་གཅིག་མ་ཡང་མི་ཡུལ་ནང་མར་ཕེབས། ཨ་ནི་ཡི་གེ་ཡིའུ་ཏི་སི་ད་འདི་ཡར་བ། སྤྲུལ་པ་སངས་རྒྱས་ཀྱི་ཉིན་རེ་བཞིན་མ་དྲོས་པའི་མཚོའི་སྟེང་དུ་ཕེབས་ཏེ་བསོད་སྙོམས་བཞེས་རིང་བཤང་གཅི་དོར་རིང

སངས་རྒྱས་ཀྱི་བཀའ་དེ་ཁོ་ཚོས་བསྡུ་རུབ་བྱས་ནས་ཁོ་རང་ཚོས་བཟོས་བཞག་པ་དེ་མི་རེད་མ་གཏོགས་གཞན་སངས་རྒྱས་བཀའ་མ་རེད་ཟེར་ད་ནི་ཇི་ལྟར་བསྡད་པ་ཡིན་ཇི་བཞིན་གནང་བསྡད་བརྗོད་པ་ད་ཐེངས་མ་གཅིག་མར་ཀློག་བྱས་པ་ཐོག་མ། ཐོག་མར་ས་བྱུང་རིམ་གྱི་ཐོག་ནས་ཞུས་ན་ཟེར་ཆོས་མངོན་པ་སྟེ་ཨ་བྷི་དྷར་མ་ཞེས་པའི་ཐ་སྙད་འདི་བདག་ཅག་གི་སྟོན་པ་སྐུ་མྱ་ངན་ལས་འདས་རྗེས་སངས་རྒྱས་ཀྱི་གསུང་རྣམས་བཀའ་བསྡུ་མཛད་སྐབས་སུ་རྒྱལ་བའི་བཀའ་ལ་སྡེ་ཚན་གསུམ་དུ་ཕྱེ་སྟེ་འདུལ་བའི་སྡེ་སྣོད་མདོ་སྡེའི་སྡེ་སྣོད་མངོན་པའི་སྡེ་སྣོད་བཅས་གསུམ་དུ་བཞག་སོ། དེ་ཡང་སྡེ་སྣོད་གསུམ་ལས་མངོན་པའི་སྡེ་སྣོད་ཀྱི། དཔེ་ལོགས་སུ་བཞུགས་མིན་སྐོར་ལ་སྟོན་པའི་སྟོན་པའི་རྗེས་འབྲང་རྣམས་ལ་ནང་གསེས་ཀྱི་བཞེད་པ་མི་མཐུན་པ་ཡོད། དཔེར་ན་བྱེ་བྲག་སྨྲ་བ་ཕལ་མོ་ཆེས་མངོན་པའི་སྡེ་སྣོད་ཀྱི་དཔེ་ལོགས་སུ་བཞུགས་པར་འདོད་པ་མ་ཟད་མངོན་པ་སྡེ་བདུན་བཙུན་པ་ཆོས་སྐྱོབ་ཆོས་པ་ཆོས་སྐྱོབ་ཀྱིས་གདུལ་བྱ་བྱེ་བྲག་གོ་གསུངས་པའི་བརྗོད་དོན་རྣམས་སྡེ་ཚན་དུ་བྱས་ནས་བཏུས་པར་ཆེད་དུ་བརྗོད་པའི་ཚོམས་ཞེས་གྲགས་པ་ལྟར། གང་དུ། བཏུས་པ་རྣམས་སངས་རྒྱས་ཀྱི་གསུང་ཉིད་དུ་གསུངས་པ་དང་ཆོས་གསུངས་པར་མངོན་པ་སྡེ་བདུན་གཞུང་རྣམས་ཀྱང་འཕགས་པ་ཤཱ་རིའི་བུ་རྣམས་ཀྱིས་བསྒྲིགས་པར་འདོད་ཟེར་ཟིན་ད་ལྟའི་གངས་ཅན་སངས་རྒྱས་གསུང་ཡིན་པ་ག་ཤེད་ཡང་མི་བྱེ་བྲག་པ་གཅིག་བསྡུ་རུབ་བྱས་རེད་མ་གཏོགས་ཞིང་ཆེན་གསུང་ཚད་མ་རེད་ཟེར་ད་དེང་ཚོད་འདི་ཆེད་དུ་བརྗོད་པའི་ཚོམས་འདི་དག་ར་ནག་ལོར་གསུང་ཆ་ཚང་སློབ་སྲོལ་རེད།

གཞུང་དེ་བོད་སྐད་དུ་བསྒྱུར་མེད་ལ་རྒྱ་ནག་སྐད་དུ་ཕྱི་ལོ་སུམ་བརྒྱ་དགུ་བཅུ་གོ་གཅིག་ཡས་མས་ཤིག་ལ་བསྒྱུར་བ་བཤད། དེང་ལེགས་སྦྱར་གྱི་དཔེ་མཇལ་རྒྱུ་མེད་བསྟན་བཅོས་འདི་ལ་ལེའུ་བཅུ་ཡོད། ད་དེ་ན་ལེའུ་བཅུ་དེ་ངས་དེ་མར་དྲངས་འདུག་པ་དང་པོ་ཁམས་ཀྱི་ལེའུ་གཉིས་པ་རྐྱེན་གྱི་ལེའུ་གསུམ་པ་ལས་བཞི་པ་ཕྲ་རྒྱས་ལྔ་པ་འཕགས་ལམ་དྲུག་པ་ཡེ་ཤེས་འཕགས་ལམ་ཡན་ལག་བརྒྱད་པ་དང། འཕགས་ལམ་འཕགས་པའི་ལམ་གོང་མ་དང། ཨ་ནེ་བདུན་པ་བསམ་གཏན་བརྒྱད་པ་མདོ་བསྟན་པ་དགུ་པ་ཤེས་བྱ་ལྷག་མ་བཅུ་པ་མཇུག་བསྡུ་བ་ཟེར་འདྲ་བྱས་ནས་ལེའུ་བཅུ་ཡོད་ཀྱང་ཆོས་རེད། ཅེས་བྱེ་བྲག་སྨྲ་བའི་ལུགས་ཤེས་བྱ་གཞི་ལྔའི་རྣམ་གཞག་ཆ་ཚང་བ་བསྟན་པའི་དབྱིག་གཉེན་གྱི་མཛོད་རྩ་བ་ལྟ་བུ་ཞིག་ཏུ་ཡོད་རེད་ད་དེ།

ཐོ་གར་ཞེས་བྱ་བའི་ས་ཁུལ་དུ་དོན་དམ་པ་ལྟར་ཕེབས་ནས་ཕྱི་ལོ་དུས་རབས་གཉིས་པ་ཡས་མས་ཤིག་ལ་ཕེབས་པའི་སློབ་དཔོན་ཞིག་དང་ནང་ཆོས་མངོན་པའི་བདུད་རྩི་ཞེས་བྱ་བའི་གཞུང་དེར་ལེའུ་བཅུ་དྲུག་ཡོད་ཟེར་ལེའུ་བཅུ་དྲུག་དེ་ངས་ཚང་མ་གྲངས་བརྒྱབ་བཞག་ཡོད་ཀྱང་ལ་ཟེར་ཡ་བྱས་ཡིན་ཡང་བློ་མ་བབ་བྱས། དེ་གཞུག་ལ་སློབ་དཔོན་དབྱིག་གཉེན་གྱིས་བརྗོད་མཛད་པའི་ཆོས་མངོན་པ་མཛོད་ཀྱི་གཞུང་གི་ངོ་སྤྲོད་དང་ལེའུ་ད་ཆོས་མངོན་པ་མཛོད་ཟེར་མཁན་དེ་ལ་ཡང་ལེའུ་ག་ཚོད་ཡོད་གནས་ག་ཚོད་ཡོད་མ་དང། ཨ་ནི་དེ་བསྟན་དོན་གྱི་ངོ་སྤྲོད་ཞུ་དགོས་རོགས། སློབ་དཔོན་དབྱིག་གཉེན་གྱིས་ཀྱང་ཤེས་ལྡན་རྩོད་པ་མེད་ཅེས། གཞུང་འདིས་ཀྱང་རྒྱ་གར་གྱི་ལྟ་གྲུབ་སྤྱི་དང་ལྷག་པར་ཐམས་ཅད་ཡོད་པར་སྨྲ་བའི་ལྟ་གྲུབ་ཀྱི་གཞུང་རྒྱུན་ལས་མེད་ན་ཅིག་ཅེས། གཞུང་འདི་ནས་སློབ་དཔོན་དབྱིག་གཉེན་གྱིས་ཀྱང་ཆོས་མངོན་པའི་རྩ་བ་མངོན་པ་སྡེ་བདུན་གཅིག་ཅེས། ལྷག་པར་ཆོས་མངོན་པའི་སྙིང་པོ་ཅེས་ཀཱ་ཏྱཱ་ཡ་ནས་མཛད་པའི་ཡེ་ཤེས་ལ་འཇུག་པ་ཅེས་བྱེ་བྲག་བཤད་མཛོད་ཆེན་མོ་སོགས་ལ་གཞི་བཅོལ་བ་མ་ཟད་གཞུང་ཆེན་མོ་འདིའི། སྡོམ་གྱི་ཚུལ་དུ་མཛད་པར་ངོས་འཛིན་བྱེད་ན་མ་འགྲིག་པ་མེད་ཟེར་སྐད་ཅིག་འདིར་ངེད་ཀྱི་གདོང་ཐོག་འདིར་ད་ལྟ་ཁོ་རང་གིས་གཞི་བྱེད་ས་ག་བ་ཡིན་པ་བཅས་བསྟན་བཅོས་འདིའི་ནང་བྱེ་བྲག་བཤད་མཛོད་ཆེན་མོའི་བརྗོད་དོན་མཐའ་དག་གནས་སམ་ལེའུ་བརྒྱད་དུ་ཕྱེས་ཏེ། ཐོག་མར་ཟག་བཅས་ཟག་མེད་ཀྱི་ཆོས་ལ་བརྩམས་ཏེ། འདུས་མ་བྱས་གསུམ་གྱི་རྣམ་གཞག་སྟོན་པའི་སྒོ་ནས་བསྟན་བཅོས་ཀྱི་བརྗོད་བྱ་ཡོངས་སུ་རྫོགས་པ་མདོར་བསྟན་བྱས། ད་དེ་ལེའུ་གནས་བརྒྱད་ཀྱི་ནང་ཕྱི་དང་བཅུ། ད་ལྟ་དེའི། མདོར་བསྟན་པ་ཟེར་བྱེད་ནང་ལ་ཡང་གཅིག་ཡོད་པ།

ཨ་ཏ་ས་ལི་ནི་ཟེར་སྐད་གྲགས་ཆེན་པོ་ཞུ་བ་འདི་རེད། འདི་ལས་གཞན་པའི་ཁམས་ཀྱི་གཏམ་གང་ཟག་གདགས་པ་གཏམ་གྱི་གཞི་ཟུང་ལྡན་རབ་འབྱོར་པ་སོགས་ལ་འགྲེལ་པ་མཛད་ཡོད་རེད། དེ་མིན་ཁོ་རང་གི་གཞུང་ཞིག་བརྩམས་ཡོད་རེད་ད་ང་ཚོས་ཡིན་ན། ལམ་སྒྲོན་གྱི་ཚུལ་བྱོས་རོགས་གནས་བརྟན་སྡེ་པའི་གི། ད་ཁོ་ལྟ་སྒོམ་སྤྱོད་གསུམ་གི་རྣམ་གཞག་ཡོད་ན་མེད་ན་དེ་མིང་ག་རེ་རེད་ཟེར་ན། བི་ཤུ་དྷི་མག་ཟེར་ཏེ་རྣམ་པར་དག་པའི་ལམ་ཟེར་གི་རེད་ད་འདི་གཞུང་འདི་དཔེ་རེ་འདྲ་གལ་ཆེན་པོ་རེད་ང་ཚོར་གཞུང་འདི་བོད་ཡིག་ནང་ཡོད་མ་རེད་དེ་རྩོམ་ཐུབ་བས་ན་རེ་བ། དེ་ཡི་ཚུལ་ཁྲིམས་དང་ཏིང་ངེ་འཛིན་དང་ཤེས་རབ་ཀྱི་རྣམ་གཞག་དེ་ཕྲ་ཞིང་ད་གནས་བརྟན་སྡེ་པའི་གི་ལྟ་གྲུབ་རང་བཞིན་ཅིང་ཙམ་ཡང་དྲུག་དཔེ་རང་ཡག་པོ་རེད། ད་ནངས་ང་ཚོའི་བོད་ནང་ཡོད་མ་རེད་ང་ཚོའི་ཡིན་ཡང་བསྒྱུར་ཀུ་རྡོས་མོ་ཀུ་ལབ་ཀྱི་ཡོད་ད་ང་ཚོའི་དེ་ག་ཚོད་པ་ལི་ཤེས་ཀྱི་ཡོད་མ་རེད་དེ་དེང་སང་ཧིན་དི་ནང་སླེབས་ཡོད་རེད་དབྱིན་ཇི་ནང་ལ་བསྒྱུར་ཡོད་རེད་དེ་ང་ཚོའི་བོད་ནང་དགོས་པ་དེ་གལ་ཆེན་པོ་ཞིག་འདུག་དམིགས་བསལ་གྱི་གྲྭ་ཚང་ཁག་དེ་བ་ཆབ་ཡིག་ཟེར་མཁན་དེ་ཚོ་དཔེ་ཕན་ཐོགས་པོ་ཡོང་ས་རེད་གསུངས་གི་འདུག་དེ་གཅིག་བྱས། ད་ལྟ་དེ་ཡ་ཡ་ཕལ་ཆེར་དེ་གོ་ད། བོད་སྐད་བཤད་དོ།

བདག་གིས་མཐའ་མ་འདིར་བཤད། མདོར་ན། མངོན་པ་མཛོད་ཀྱི་འཆད་ཉན་འདི་བོད་ཡུལ་ནང་པའི། ཆོས་བརྒྱུད་ཆེན་པོ་བཞི་ཀར་དེང་མ་ཉམས་པར་གནས་པ་ལགས། ད་མཆིམས་མཛོད་ནང་གི་གནད་དོན་གལ་ཆེ་བ་འགའ་ཞིག་དང་མཆིམས་མཛོད་ནང་གི་གནད་དོན་གལ་ཆེ་བ་འགའ་ཞིག་ད་དེའི་དཔེ་ནས་ག་ཚད་མཆིམས་མཛོད་ནང་གི་གལ་ཆེ་ག་རེ་བཤད་ཡོད་རེད་ཟེར་ན། སེམས་བྱུང་བཞི་བཅུ་ཞེ་དྲུག་བཤད་ཅིག་དང་མངོན་པ་ཀུན་བཏུས་ལུགས་ཅིག་དང་སེམས་བྱུང་ལྔ་བཅུ་ང་གཅིག་བཤད་ཡོད་རེད་པ། ཁོ་ན་དེ། མཆིམས་མཛོད་ནང་ལོགས་ལ་ཡ། གཉིས་ཀ་ལས་ཞི་བྱེད་ཀྱི་འདུལ་བ་ཕྲན་ཚེགས་དང་ཐོགས་མེད་ཀྱི་གཞི་བསྡུ་བ་སོགས་གཞུང་གཞན་ནས་སེམས་བྱུང་གི་རྣམ་གྲངས་བྱུང་བ་རྣམས་བསྣན་ཏེ་སེམས་བྱུང་ལྔ་བཅུ་བདུན་ཅུ་དོན་ལྔ་སྐོར་ཞིག་སྨོས་པ་མ་ཟད་དེ་དག་ནང་ཕན་ཚུན་རྫས་ཡོད་དང་བཏགས་ཡོད་སོགས་ཀྱི་ཁྱད་པར་ཇི་ལྟར་ཡོད་ཚུལ་སྐོར་གྱི་དཔྱད་པའང་འཁོད་པ་གལ་ཆེ་བས་གཞུང་སོགས་མཐོང་བ་སོགས་ཏེ་ཞིབ་འཇུག་བྱས་རྗེས་དེ་འདྲ་དུས་ཁོ་ན་དང་མངོན་པ་དེ་འདྲ་ཇི་ཆེ་མཚོན་ནའང་དེ་འདྲ་ཡོད་པ་བདུན་ཅུ་དོན་ལྔ་ཇི་སྐད་བྱས་ཡོད། ད་དེ་ནས་བདུན་ཅུ་དོན་ལྔ་དེ་གའི་གྲངས་ཀ་དེ་མ་བཀོད་ཡང་ཆོས་ཉིད་དོན་གང་དྲི་བ་དྲི་བ་ཡང་དེའི་དྲི་བ་དེ་དེ་ནས་མ་ལན་དེ་རང་ཡིན་ཡང་སྐྱོར་མོ་བ་བྱེད། བདུན་ཅུ་དོན་ལྔ་དེ་ག་འདྲ་ག་འདྲ་བརྩི་སྟངས་དེ་ངས་བསྟན་མ། རེ་རེ་ལ་ག་འདྲ་ག་འདྲ་བརྩི་སྟངས་བྱས་ཁོ་ཚོས་དེ

དེ་ལྟར་མཚན་ཉིད་ཀུན་ལས་བཏུས་པའི་ལེའུ་འདི་ཟེར། འདིར་ཟབ་བ་རྫས་བཏགས་ཤེས་བྱ་གཟུགས་གཟུགས་ཅན་གྱི་གཟུགས་ཅན་གཟུགས་མེད་པའི་ཟག་བཅས་ཟག་མེད་བྱུང་བ་འདས་པ་རྐྱེན་བཞི་སོགས་ཀྱི་སྡེ་ཚན་ཁག་བདུན་གྱི་ནང་དུ་ཕུང་ཁམས་སྐྱེ་མཆེད་རྣམས་རབ་དབྱེ་དྲུག་ཅུའི་ཚུལ་དུ་བགོས་ནས་བརྟག་པ་མཛད་ལ་ཟེར་ཕུང་ཁམས་མཐའ་རུ་ཕུང་ཁམས་སྐྱེ་མཆེད་ཀྱི་ཆོས་རྣམས་གང། དུ་འདུས་ཚུལ་གྱི་བཤད་པ་མདོར་བསྡུས་ནས་བཀོད་དེ་སྤྱིར། རྣམ་པར་རབ་དབྱེ་ལ་མཐའ་མེད་པར་གསུངས་པ་ཟེར། མངོན་པ་ཀུན་བཏུས་རྣམ་པར་རབ་དབྱེ་རྣམས་ཞིབ་མོར་བརྟགས་ན་ཟེར། ང་རྒྱལ་གྱི་གཉེན་པོ་ཕུང་ཁམས་སྐྱེ་མཆེད་སོགས་ཀྱི་གནད་འདི་དབྱེ་བ་སྒོམ་ཚུལ་སྐོར་ལ་གསུངས་ཤིང་ས་ཏི་ཀས་ཀྱིས་གཅིག་བྱས།

བོད་འགྲེལ་ལ་བརྟེན་པ་སྔ་དར་གྱི་དུས་སུ་ཕལ་ཆེར་བྱུང་མེད་པར་སྣང་ལ། དེང་བོད་འགྲེལ་ངོས་འཛིན་ཐུབ་པ་ནི་སྔ་ཤོས་ནི་ཕལ་ཆེར་དུས་རབས་བཅུ་གསུམ་པའི་བཅོམ་ལྡན་རིག་པའི་རལ་གྲིས་བརྩམས་པའི་ཆོས་མངོན་པ་ཀུན་བཏུས་ཀྱི་འགྲེལ་པ་ཞེས་པ་འདི་སྔ་ཤོས་གྲུབ་ཚུལ་གྱི་བར་ཐག་འདི་རེད། གཞན་པ་ཚོས་ཚང་མ་མ་ལགས་མ་བ་བྱས། བརྡ་འདི་རེད། བརྡ་འདི་སྐར་མ་ལྔ་ལས་མི་འདུག་བ། སྐད་ཆ་འདི་ངོ་ཤེས་ཡ་འདི་རེད།

དེ་ནས་མངོན་པ་གོང་མའི་ལུགས་ལས་ཟུར་དུ་བཀོད་པའི་གནད་གཞན་འགའ་ཞིག་ཞུས་ན། ཟེར་བསམ་གཏན་གཟུགས་མེད་ཀྱི་རྣམ་གཞག་གཅིག་རེད་པ། མཛོད་ནང་ལ་བསམ་གཏན་གཟུགས་མེད་རྣམ་གཞག་ཅི་ཞིག་གསུངས་ཀྱི་ཡོད་རེད་པ། འདི་དང་མངོན་པ་གོང་མའི་ནང་ལ་བསམ་གཏན་གཟུགས་མེད་རྣམ་གཞག་གསུངས་ཡ་གཅིག་རེད་པ། འདི་ལ་ཡང་ཕར་ཚུར་ཁྱད་པར་ཤུགས་ཆེན་པོ་ཞུགས་ཡོད་རེད་པ། འདི་གི་མཉམ་གཤིབ་བྱེད་ཡ་གཅིག་ཏུ་ཞུས། འདི་དང་ཨ་ནི་མདོ་ལས་བོད་པའི་མཁས་པའི་བསམ་བྱ་ཡུལ་གྱི་བསམ་གཏན་གཟུགས་མེད་རྣམ་གཞག་ལ་ཡང། ཨ་ནི་དགའ་བ་དགའ་བར་བྱ་བའི་དགའ་བ་དགའ་བ་ཟེར་བའི་འདི་གཉིས་ཚང་མ་དེ་གཅིག་བཀོད་ཡོད་རེད་བ།

ད་ལྟ། དེ་ནང་དུ་ལ་ཡ་ལན་བོད་ཅེས་བཏགས་ཏེ། ཕྱག་དཔེ་རྙིང་པ་མང་པོ་ཞེ་ཅིག་དེང་སང་ཚེ་པར་དོན་དེ་སླད་དུ་བ། བོད་ཚེ་ལ་ཡར་བོན་ལས་མོ་སྟོན་ཞག། དེ་ནང་ལ་ཡ། ལོ་ཙཱ་བ། རིན་ཆེན་བཟང་པོ་ནས་བཅས་པའི་བཀའ་གདམས་པའི། ད་ནང་རྙིང་མའི་ཕྱག་དཔེ་མ་རེ་འགའ་མང་པོ་ཞེ་ཅིག་དེ་ནང་བྱ་བའི་སླད་ཡོད་པ་རེད། ཨ་ནི་དེ་པེ་ཅིང་སྙིང་པོའི་ནང་ལ་འདུག་འདུག། ད་དེ་ནང་ལ་ངས་དེ། འདི་འོག་དེ་ཁོང་ཚོས་སྙིང་པོ་དེ་ག་འདུག་བསམ་དེ་སྙིང་པོ་དེ་ལ་ཡ་ལོ་རྒྱུས་དེ་སྙིང་པོ་བྱ་ཡོང་གི་འདུག་བ། དེ་བསྡུར་ན་ངས་ཅིག། བ། དེ་ནང་ལ་ཡ་བོན་པོའི་འོག་ཟིན་ད་ང་ཁྲག་བསིལ་ཆུ་འཐུང་མི་འདུག་དེ་ག་བ་ག་བ་བལྟས་བྱས་ཞུ་ལ་ངས་དེ་ལ་ང email ག་ཚོད་བྱ་བྱས་རོགས་ཅིག་ངས་དེ་བལྟས་བྱས།

མཆིམས་ནམ་མཁའ་གྲགས་ཀྱི་རྣམ་ཐར་ཤོག་ཕལ་ཆེར་ངོས་ཡ་གཅིག་ཙམ་ཅིག་མ་གཏོགས་མི་འདུག་པས་ངོས་ཡ་གཅིག་དང་རྒྱབ་ཤོག་གི་ཕྱེད་ཀ་ཙམ་ཅིག་འོ་འདི་འདྲ་གཅིག་གི་ནང་ལོགས་ལ་ཨ་ནི་མཆིམས་ནམ་མཁའ་གྲགས་འདི་འདྲ་གཅིག་ཡོད་པ་ཁོང་གི་སློབ་མ་འདི་བཅོམ་ལྡན་རིག་རལ་ཡིན་པ་ཡོངས་གྲགས་ལ་ཁོང་རང་མཆིམས་ཐམས་ཅད་མཁྱེན་པ་ཟེར་གྱི་ཡོད་པ་འོ་ཐུགས་ཆེ་དཔེ་ཁ་གསལ་པོ་ཡོད་རེད་ཨ་ནི་འདི་རེད་དེ་ནས།

ད་དེང་སང་ཕལ་ཆེར་རག་གི་འདུག་བ། ལ་ད་ནང་དགེ་ལགས་ཀྱི་དྲི་བ་དེ་ག་རེ་ཟེར་ན་འདིའི་དེབ་དེ་ག་བ་ཡ་ར་རག་གི་རེད་ངོ་སེམས་ད། ད་ངས་པར་རྒྱབ་འདུག་ན་ལྟ་གི་ཡིན་རེད་བ། རྒྱབ་འདུག་ན་ངས་དགེ་ལགས་ཕུལ་ཡོད་བྱས། མི་འདུག་ན་རེད་བ་ངས་ཕ་ད་ལྟ་དེ་བོད་ནས་ད་ལྟ་དེ། གངས་ཅན། གངས་ཅན་པར་མ་ད་ལྟ་དེ་ནས་དེ་དཀར་ཆག་དེབ་ཆེན་པོ་འདི་ལ་འདུག་ན་ངས་ལམ་སེང་དགེ་ལགས་ངས་དེ་ཨང་གྲངས་དེ་རེད་བྱས་ལབ་ནས་དགེ་ལགས་ཕུལ་གི་ཡིན། ད་དེ་དགེ་ལགས་ངས་ད་ནས་དེ་ད་རེད་རེད་ང་བློ་ལ་འགེངས་མ་རེད་ངས་བལྟས་བྱས་རེད་བ་ངས་ཞིབ་བཤེར་བྱས་ཡག་འགྲོ་གི་འདུག་རག་སོང་ལམ་སེང་གི་དགེ་ལགས་ཕ། ཕུལ་ཆོག་དེ་གང་འདི་གི་ཐོ་དེ་ང་ལ་ཡོད་དེ་ན་རེད་བ་ཨང་གྲངས་ཟིན་ས་ན་རེད་བ་ཤོག་གྲངས་ཚང་མ་ཟིན་འགྲོ་གི་རེད།

ལས་པ་གསུམ་གྱི་ཁ་ཁ་གསུམ་ཡོད་རེད། ང་ཚོ་གིས་ཚེས་པ་བཞི་བརྩི་གི་ཡོད་པ། འདི་གནས་བརྟན་སྡེ་པ་ཕལ་ཆེན་སྡེ་པ་གིས་ཉི་ཤུ་རྩ་གཉིས་བརྩི་གི་ཡོད་རེད་ཟེར་བ། འདི་གནས་བརྟན་སྡེ་པ་གིས་ཚེས་པ་བཅོ་ལྔ་བརྩི་གི་ཡོད་རེད་ད། ད་ལྟ་ང་ལ་དཔེ་ཆ་ལས་བ་དེ་འདི་རེད་བ། དཔེ་ཆ་བཅོ་བརྒྱད་ནང་བདུན་ལས་སོང་ཟེར་བ། མི་རེ་རེ་གིས་བཟང་སུ་སུ་རུ་ཡིད་ཆེས་རེད་ཟེར་བྱས་རེད་བ། འདི་མ་རེད་འདི་རེད་ཟེར་ནས་ཇག་འདི་ཟེར་འདི་རེད་འདི་ཟེར་ནས་ངས་ག་རེ་བྱས་འདི་རེད་བ། ཚེས་གྲངས་འདི་ལ་ཁྱད་པར་ཡོད་ཡོད་དེ་སྙེ་མ་ནས་དད་པ་ཡོད་འདུག་ཚེ་མ་ནས་དད་པ་ལ་ཁྱད་པར་བྱས་འདུག་ཇག། དེ་ང་རང་ཚོ་དད་པ་དེ་ཞིབ་ལྟ་བྱས་ཡོད་མ་རེད་འདི་འདྲ་བྱས་ཟེར་ནས